ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་རེས་གཟའ་ཕུར་བུའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མེ་ཨན་ཀྲི་བཅས་ང་ཚོ་ཐུན་མོང་གིས། ཐོག་མར་ང་ཚོས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི National Press Club འམ་ཨ་རིའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་བོད་དོན་དང་འབྲེལ་བའི་གཏམ་བཤད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་གཞུང་གིས་སློབ་གྲྭའི་ཕྱི་ནས་སློབ་མར་གསབ་སྦྱོང་བྱེད་མི་བཅུག་པ་དེས་བུ་ཕྲུག་ཚོ་བོད་ཀྱི་སྐད་ཡིག་གི་སློབ་གསོ་དང་ཁ་བྲལ་ཐབས་ཤིག་བྱེད་ཀྱི་ཡོད་པ་ཉམས་ཞིབ་པ་ཚོས་བརྗོད་པའི་སྐོར་དང། ཡང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་ཨོ་སི་ལོ་རང་དབང་གླེང་སྟེགས་སྟེང། བོད་དོན་གཏམ་བཤད་དང་ཁུལ་དེའི་གནད་ཡོད་མི་སྣ་ཚོར་བོད་དོན་ཞུ་གཏུག་གནང་བའི་སྐོར་དང། ཡང་བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་སུ་མེ་སོར་གཙུག་ལག་སློབ་གྲྭའི་ནང་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱིས་གསེར་གྱི་གཟེངས་རྟགས་ཐོབ་པའི་གནས་ཚུལ་བཏང་འབྱོར་བྱུང་བ་དང།

བོད་མིའི་གཞི་རྩའི་རང་དབང་ལ་ཚབས་ཆེན་གྱི་ཚད་བཀག་བྱེད་པ་སོགས་བྱུང་ཡོད་ཅེས་བརྗོད་འདུག་ཡང་དེ་མ་ཟད་ཉེ་བའི་ཟླ་ཤས་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བོད་མིའི་ཐོབ་ཐང་ཐོག་དྲག་གནོན་ཇེ་ཆེར་བཏང་ནས ྋགོང་ས་སྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ཀྱི་ལམ་ལུགས་ཐད་ཐེ་བྱུས་བྱེད་པ་དང་བོད་མི་རྣམས་ཀྱི་རིགས་རྫས་འཁུར་བསྡུ་བྱས་ནས་དོགས་ཟོན་བྱ་ར་བྱེད་ཤུགས་ཆེ་རུ་བཏང་ཡོད་པ་སོགས་འཁོད་འདུག། ཡང་སྤྱི་བསྒྲགས་དེའི་ནང། དེ་རིང་ང་ཚོས་གཅིག་གྱུར་གྱི་ཐོག་ནས་བོད་མི་རྣམས་ལ་རྒྱབ་སྐྱོར་དང་རྒྱ་ནག་དམར་ཤོག་གཞུང་གིས་བོད་ནང་བཙན་འཛུལ་བྱེད་རྒྱུ་མཚམས་འཇོག་དགོས་པའི་ནན་བརྗོད་བྱེད་རྒྱུ་ཡིན་ཅེས་བརྗོད་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི National Press Club འམ་ཨ་རིའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་ཁ་ས་ཚེས་བཅོ་བརྒྱད་ཉིན་རྒྱབ་ཆུ་ཚོད་གཉིས་པའི་ཐོག་བོད་དོན་དང་འབྲེལ་བའི་གཏམ་བཤད་གནང་ཡོད་པ་རེད། ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་གོང་ཞུས་སྡིངས་ཆ་འདིའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཏམ་བཤད་གནང་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་གནང་བའི་ཐོག་ཨ་རི་ནི་བོད་ཀྱི་གནད་དོན་གྱི་ཐད་ཧ་ཅང་གལ་འགངས་ཆེ་བའི་རྒྱལ་ཁབ་ཞིག་ཡིན་པ་དང། བོད་འདི་འཛམ་གླིང་སྤྱི་ཡི་ས་ཆའི་ཆགས་བབ་དང་ཆབ་སྲིད་ཀྱི་ཐབས་ཇུས་གང་གི་ཐད་ནས་ཀྱང་གནད་འགག་ཆེན་པོ་ཡིན་པའི་སྐོར་གསུངས་ཏེ་བོད་ཀྱི་ས་ཁྱོན་འདི་ནི་ཀི་ལོ་མི་ཀྲར་གྲུབ་བཞི་མ་ས་ཡ་གཅིག་དང་ཚེག་ལྔ་ཙམ་ཡོད་པ་དང་ང་ཚོ་བོད་མིའི་ངོས་ནས་བོད་འདི་གངས་རིའི་ར་བས་བསྐོར་བའི་ཡུལ་ཟེར་གྱི་ཡོད་པ་དང། ནུབ་ཕྱོགས་པ་ཚོས་བོད་མཐོ་སྒང་ལ་འཛམ་གླིང་གི་ཡང་ཐོག་ཟེར་བ་དང་ཡང་ཨེ་ཤི་ཡའི་རྒྱལ་ཁབ་ཀྱི་ཨེ་ཤི་ཡའི་ཆུ་བོའི་འབྱུང་ཁུངས་ཟེར་གྱི་ཡོད་པ་དང་དེ་ག་ནང་བཞིན་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོས་བོད་མཐོ་སྒང་དེ་ལ་འཛམ་གླིང་གི་སྣེ་གསུམ་པ་ཞེས་འབོད་ཀྱི་ཡོད་པ་ནི་བོད་མཐོ་སྒང་གི་འཁྱགས་རོམ་དང་གཏན་འཇགས་འཁྱགས་རོམ་དེ་དག་ནས་ཐོན་པའི་གཙང་ཆུས་ཨེ་ཤི་ཡའི་རྒྱལ་ཁབ་བཅུ་དང་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བརྒྱད་ཀྱི་ཆུ་ཡི་དགོས་མཁོ་དེ་བོད་མཐོ་སྒང་ནས་ཐོན་པའི་ཆུ་ལ་བརྟེན་ནས་ཡིན་པ་སོགས་ཀྱི་གལ་གནད་སྐོར་འགྲེལ་བརྗོད་གནང་འདུག་ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་འདི་སྤྱི་ཚོགས་རིང་ལུགས་ཀྱི་ཞིང་ཁམས་ཡིན་པའི་སྐོར་བཤད་ཀྱི་ཡོད་ཀྱང་རྒྱ་མི་རིགས་ཨ་རིའི་ནང་ཡོང་ཆོག་ཀྱང་ཕྱི་རྒྱལ་གྱི་མི་སྣ་དང་བོད་མི་རྣམས་བོད་དུ་འགྲོ་སྐྱོད་བྱེད་པར་དམ་དྲག་ཆེན་པོ་བྱེད་ཀྱི་ཡོད་པས་གལ་སྲིད་བོད་དུ་དངོས་སུ་འགྲོ་བཅུག་ཚེ། བོད་དེ་བདེ་བ་ཅན་གྱི་ཞིང་ཁམས་ཡིན་པ་དང་དམྱལ་བ་ཡིན་པ་ཤེས་རྟོགས་ཐུབ་པ་ཡོང་རྒྱུ་ཡིན་པ་སོགས་གཏམ་བཤད་སྤེལ་གནང་བའི་རྗེས་དྲི་བ་དྲིས་ལན་ཡང་གནང་ཡོད་པ་རེད། རྒྱ་ནག་གཞུང་གིས་སློབ་གྲྭའི་ཕྱི་ནས་སློབ་མར་གསབ་སྦྱོང་སྤྲོད་མི་བཅུག་པ་དེས་སློབ་ཕྲུག་ཚོ་བོད་ཀྱི་སྐད་ཡིག་སློབ་གསོ་དང་ཁ་བྲལ་ཐབས་ཤིག་ཆགས་ཀྱི་ཡོད་པ་ཉམས་ཞིབ་པས་བརྗོད་ཡོད་པའི་སྐོར་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་བཟུང་རྒྱ་ནག་གཞུང་གིས་གུང་སེང་སྐབས་སློབ་མར་གསབ་སྦྱོང་སློབ་ཁྲིད་རིགས་བྱེད་མཁན་ཚོ་ཁྲིམས་ཆད་དང་མི་སྣ་སུ་ཞིག་ལ་གསབ་སྦྱོང་སྤྲོད་མི་ཆོག་པ་སོགས་ཀྱི་སྒྲིག་ཁྲིམས་གཏན་འབེབས་ལག་བསྟར་ཟེར་བ་ཞིག་བསྒྲགས་ཡོད་པ་དང་བོད་ནང་གི་ལྷ་ས་ཁུལ་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མི་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་བོད་སྐད་ཡིག་གི་གསབ་སྦྱོང་སྤྲད་པའི

རྗེས་སུ་ས་གནས་སྲིད་གཞུང་གིས་སྐད་བཏང་སྟེ་བོད་ཡིག་གི་གསབ་སྦྱོང་མི་ཆོག་པ་དང་དུས་ཡུན་ཟླ་བ་གཅིག་མ་ཟིན་ཙམ་རིང་གསབ་སྦྱོང་བྱེད་པའི་རྒྱ་སྒོར་ཁྲི་གཉིས་ཀྱི་ཉེས་ཆད་དང་དགེ་རྒན་བྱེད་ཆོག་པའི་ལག་ཁྱེར་གཞུང་བཞེས་བཏང་ཡོད་པ་བརྗོད་བྱུང་རྒྱ་ནག་གཞུང་འབྲེལ་གྱིས་བསྒྲགས་པའི་སྒྲིག་ཁྲིམས་ཟེར་བ་དེའི་ནང་གསབ་སྦྱོང་སྤྲོད་མི་ཆོག་པའི་རིགས་ནི། ལོ་གསུམ་ཡན་གྱི་སློབ་ལོ་མ་ལོན་པའི་བྱིས་པ་དང་སློབ་གྲྭ་ཆུང་འབྲིང་གི་སློབ་མ་དང། གསབ་སྦྱོང་སྤྲོད་མི་ཆོག་མཁན་ནི་བློ་འདྲི་བྱེད་ཡུལ་དང་བསམ་བློར་སྦྱོང་བརྡར་མཁན་ཁྱིམ་ཚང་སློབ་གསོའི་མཛུབ་ཁྲིད་ཁྱིམ་སྡོད་དགེ་རྒན་སྒེར་ཁྲིད་དགེ་རྒན་བཅས་ཡིན་སྐོར་དང་གསབ་སྦྱོང་སྤྲོད་མི་ཆོག་པའི་ས་གནས་དྲ་ལམ་དང་ཐད་གཏོང་ལམ་གྲོང་མིའི་སྡོད་ཁང་དང་ཚོང་ཁང་ཇ་ཁང་ཟ་ཁང་སོགས་ནས་གཅིག་གིས་གཅིག་ལ་སློབ་པ་དང་གཅིག་གིས་མང་པོར་བསླབ་པའི་ཐབས་ལམ་གང་ཡང་བྱེད་མི་ཆོག་པ་སོགས་བསྒྲགས་འདུག་ལ་ཁེ་ན་ཌར་གནས་སྡོད་བོད་ནང་གི་སློབ་གསོའི་གནད་དོན་ལས་འགུལ་བ་དང་རྩོམ་པ་པོ་རྒྱ་ལོ་ལགས་ནས་སྤྱིར་རྒྱ་ནག་དང་བོད་ནང་གཉིས་ནས་གཞུང་གིས་བཀོད་སྒྲིག་མིན་པའི་སློབ་ཁྲིད་བྱེད་མི་ཆོག་པའི་ཁྲིམས་ལག་བསྟར་བྱེད་བཞིན་ཡོད་ཀྱང། བོད་ནང་ལ་མཚོན་ན་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་སློབ་ཁྲིད་བརྒྱ་ཆ་བཅུ་ཙམ་ཡོད་མེད་ཡིན་སྟབས་གུང་སེང་རིང་གི་གསབ་སྦྱོང་ཁག་གིས་བོད་སྐད་ཡིག་རིག་གཞུང་སློབ་ཁྲིད་ལ་ཁ་གསབ་དང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པས་རྒྱ་ནག་གཞུང་གིས་གནད་དོན་དེ་ཤེས་རྟོགས་བྱུང་ནས་བཀག་འགོག་བྱས་པས་དམིགས་བསལ་གནོད་སྐྱོན་བྱུང་གི་ཡོད་པ་འགྲེལ་བརྗོད་གནང་བྱུང། སློབ་གྲྭ་ནང་ནས་ང་ཚོའི་བསླབ་གཞི་བསླབ་གཞི་དེ་ང་ཚོའི་བོད་ཡིག་དང་བོད་ཀྱི་སྐད་ཡིག་བོད་ཀྱི་རིག་གནས་ཞེ་དྲག་ཡོད་མ་རེད་བརྒྱ་ཆ་གི་ཅི་ཐང་པ་ཡོད་མེད་དེ་དེ་འདྲ་ཅིག་བྱས་ཤིང་འདུག་ད་དེའི་སྒང་དུ་ནི་ཅིག་ཁ་གསབ་འདྲ་མ་བྱུང་ན་འུ་རང་གི་སྐད་དང་རིག་གཞུང་གི་དེ་སློབ་གྲྭ་ཕྱིར་ལོག་སླེབས་ནས་ཕྲུ་གུ་ཚོ་ལ་ཅིག་འུ་ཀི་སྐད་དང་རིག་གཞུང་གི་ཁ་གསབ་ཀི་ཟབ་སྦྱོང་འདྲ་སྤྲད་ཡོད་ན་ཞེ་ཕན་གི་ཡོད་རེད་ཡིན་ན་ཡང་རྒྱ་ནག་གཞུང་གིས་དེ་ཧ་གོ་སྟེ་རྐང་བཙུགས་དེ་མེད་པ་བཟོ་གི་ཡོད་རེད། ཡང་སྒྲིག་ཁྲིམས་སྐབས་དབྱར་དགུན་གི་གུང་གསེང་སྐབས་སློབ་མ་བྱེད་སྒོ་སྣ་ཚོགས་ལ་ཞུགས་མི་ཆོག་པ་དང་གཞན་ཡུལ་དུ་སློབ་གཉེར་བྱེད་དུ་འགྲོ་བསྐྱོད་མི་ཆོག་པ་རིག་གནས་ཁྱབ་བརྡལ་བྱང་ཚད་རྒྱ་སྐྱེད་འགྲན་བསྡུར། བསམ་བློ་སྦྱོང་བརྡར་སོགས་ཀྱི་ནང་ཞུགས་མི་ཆོག་པ་བརྗོད་པ་མ་ཟད་སློབ་གྲྭའི་ཕྱི་ནས་གསབ་སྦྱོང་གཉེར་ཏེ་སློབ་མར་མངོན་མེད་གཞན་འགྱུར་དང་རྣམ་པ་གཞན་འགྱུར་བྱས་རིགས་དང་བཅའ་ཁྲིམས་དང་སྲིད་འཛིན་ཁྲིམས་སྲོལ་རྒྱལ་ཁབ་ཀྱི་འབྲེལ་ཡོད་གཏན་འབེབས་བཅས་དང་འགལ་ནས་གསབ་སྦྱོང་གཉེར་མཁན་རིགས་ལ་ཉེས་ཆད་རྒྱ་སྒོར་ཁྲི་ལྔ་ནས་འབུམ་གཅིག་དང་ཉེས་ཆད་ཆེ་རིགས་ལ་ཁྲིམས་ལྟར་ཐག་གཅོད་བྱ་རྒྱུ་ཡིན་པ་སོགས་བསྒྲགས་འདུག་ལ་བོད་ནང་གི་འབྲེལ་ཡོད་བོད་མི་གཞན་དེས་སླབ་གྲྭ་ཁག་ཏུ་ཕྲུ་གུ་ཚོ་བོད་ཡིག་དང་བོད་སྐད་སྦྱོང་བཅུག་གི་མེད་སྟབས་གུང་གསེང་དང་བསྟུན་བོད་ཡིག་གསབ་སྦྱོང་སོགས་ལ་བོད་རིགས་ཕ་མ་ཚོས་དགའ་མོས་དང་སློབ་མ་འབོར་ཆེན་གཏོང་གི་ཡོད་ཀྱང། ད་ལྟའི་ཆར་སྒྲིག་ཁྲིམས་རྐྱེན་གྱིས་བོད་ནང་གི་དགོན་སྡེ་ཁག་དང་གྲྭ་བཙུན་ཚོས་གུང་གསེང་དང་བསྟུན་གསབ་སྦྱོང་གཉེར་ཆོག་གི་མེད་པས་བོད་ཕྲུག་མང་པོ་ཞིག་གི་ཀླད་པ་བཀྲུས་ཚར་ནས་རེ་བ་གང་ཡང་མེད་པ་དང་བོད་སྐད་ཡིག་གི་སློབ་གསོ་རྩ་ནས་ཐོབ་ཐུབ་ཀྱི་མེད་པ་འགྲེལ་བརྗོད་བྱས་བྱུང། ཐ་ན་སླབ་གྲྭ་གྱི་ཚར་ཤ་ཨ་བདག་ཡང་ང་ཆ་ལ་ཆུང་ཆུང་བུ་ལ་གཞས་ཆ་སོགས་ག་ལུ་རེ་བདག་གིས་ཅི་ལ་མི་ཤེས་ནས་ཚེ་ད་ཕངས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གཞུང་ངོས་ནས་གུང་གསེང་དང་བསྟུན་སློབ་མ་ཚོར་གསབ་སྦྱོང་སྤྲོད་མི་ཆོག་པའི་སྒྲིག་ཁྲིམས་བསྒྲགས་རྗེས་ལོ་དེའི་དགུན་ཁའི་གུང་གསེང་སྐབས་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་ཁོངས་གཏོགས་སུ་ཡོད་པའི་རྫོང་དང་གྲོང་ཁྱེར་ཁག་གི་སླབ་གྲྭ་ཁག་ན་སློབ་ཕྲུག་ཚོ་དམིགས་བསལ་བོད་ཡིག་གསབ་སྦྱོང་རིགས་འཚོགས་མི་ཆོག་པའི་དམ་དྲག་བྱས་ཡོད་པ་རེད་ལ། དེ་བཞིན་སླབ་གྲྭ་ཁག་ཏུ་ལོ་རེ་བཞིན་བོད་སྐད་བོད་ཡིག་གི་སློབ་གསོ་ཇེ་ཉུང་གི་སྲིད་བྱུས་ལག་བསྟར་དང་ད་ལོའི་སྤྱི་ཟླ་དགུ་པ་ནང་བོད་ནང་གི་རྔ་བ་ཁུལ་ཡོངས་ཀྱི་སླབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང་དཀར་མཛེས་ཁུལ་དུ་སློབ་གྲྭ་ཁག་ན་བོད་ཡིག་རྩ་ནས་སློབ་ཁྲིད་བྱེད་མི་ཆོག་པའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

འཛམ་བུ་གླིང་ཚང་མའི་ནང་ལོགས་ནས། རྒྱལ་ཁབ་ཚང་མའི་ནང་ལོགས་ནས་ད་ང་ཚོར་ཡ་ཅིག་རོགས་སྐྱོར་བྱེད་མཁན་ཤུགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་རྒྱ་གར་ང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད། འདུག་བྱས་ནས་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དེ། ཡིན་ནས་ཨ་མི་རི་ཀའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕར་ཅིག་བཞག་བྱས་བོད་ཀྱི་ཁེ་ཕན་དེ་ཚུར་བླངས་ནས་བྱེད་ཀྱི་རེད་བསམས་ན་དེ་དུས་ནམ་ཡང་ཡོང་གི་མ་རེད་རྒྱ་གར་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་ཡུ་རོབ་རྒྱལ་ཁབ་སུ་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་དེ་ཤེས་པ་བྱེད་དགོས་རེད། བོད་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ལ་མ་བལྟ་བ་ཡིན་ན་མི་རིགས་གཞན་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ལྟ་དགོས་ཡ་གྱི་རྒྱུ་མཚན་གང་ཡོད་མ་རེད་པ། དེ་ཡང་དོ་སྣང་བྱེད་མཁན་དཔེ་མི་སྲིད་དཀོན་པོ་རེད། ང་རང་ཚོས་ཀྱི་ང་རང་ཚོའི་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན། ལྷག་པར་དུ་ད་ལྟའི་མི་རབས་འདིས་ཀྱི་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོས་ཀྱི་མ་འོངས་པར་བོད་ཀྱི་ལོ་རྒྱུས་ཤེས་མཁན་གང་ཡོད་མ་རེད་པ། ཨ་ནི་མི་རབས་ནས་མི་རབས་བྱས་ནས་ང་ཚོ་བརྒྱུད་སྤྲོད་ཚུལ་ག་འདྲས་བྱེད་ཀྱི་ཡིན་པ། འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་ག་འགྲོ་བའི་སྐབས་དེ་ལ་ཡང་ག་འདྲའི་ཚུལ་ནས་འགྲེལ་བཤད་རྒྱག་གི་ཡིན་པ། དེ་ངེས་པར་དུ་བསམ་བློ་གཏང་དགོས་ཞིག་རེད་འདུག། དེ་ནས་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་དང་འབྲེལ་བའི་སྐོར་བཀའ་སློབ་གནང་བ་དང་ཕྱོགས་མཚུངས་ཡང་སྲིད་སྐྱོང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱིས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་སྐོར་བཀའ་སློབ་གནང་བ་དང་དེ་བཞིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་སོགས་ཀྱི་ཐད་བཀའ་སློབ་གནང་སོང། བོད་དོན་འཐབ་རྩོད་བ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་ཨོ་སི་ལོ་རང་དབང་གླེང་སྟེགས་སྟེང་བོད་དོན་གཏམ་བཤད་དང་ཁུལ་དེའི་གནད་ཡོད་མི་སྣ་ཚོར་བོད་དོན་ཞུ་གཏུག་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ལ་གསན་གནང་གི་རེད། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་བསྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་ཨོ་སི་ལོ Freedom Forum ཐོག་བཙན་བྱོལ་དུ་སྐྱེས་འཚར་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་རང་དབང་མུ་མཐུད་རྡོག་རོལ་བཏང་དང་གཏོང་མུས་ཡིན་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཏམ་བཤད་གནང་འདུག་པ་མ་ཟད་ཁུལ་དེའི་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་པའི་གྲོས་ཚོགས་འཐུས་མི་དང་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གཞོན་པ་སོགས་ཐུག་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་ཞུ་འབོད་གནང་འདུག།
ཐའེ་ཝན་ནང་ལ་ཡར་བཞུགས་མཁན་བོད་པ་ཚོ་གི་དཀའ་ངལ་ག་རེ་ཡོད་རེད་ཟེར་ནས་དེ་སྐོར་ལ་ཡར་ཏོག་ཙ་གཅིག་བཤད་ཡ་གི་གོ་སྐབས་རག་སོང་དེ་ལྟ་མ་ཟད་མ་འོངས་པ་ཐའེ་ཝན་གི་ང་ཚོའི་བོད་པའི་གི་འཐབ་རྩོད་ནང་ལ་ཡར་ག་འདྲེས་ཕན་ཐོག་གི་རེད་ཟེར་ནས་དེ་འདྲས་གི་བརྒྱུད་ནས་ངས་རེ་སྐུལ་གཅིག་གཉིས་ཞུ་ཡ་གི་གོ་སྐབས་གཅིག་རག་སོང་ནི་དེ་ལྟ་མ་ཟད་ཁོ་རང་ཚོས་གི་ལན་གཅིག་ཡག་པོ་ཞེ་དྲག་རྒྱབ་གནང་སོང་རྒྱབ་སྐྱོར་ཡོད་ཟེར་ལབ་ནས་གསུངས་གནང་སོང། ཨོ་སི་ལོ་རང་དབང་གླེང་སྟེགས་ནི་ཕྱི་ལོ་ཉིས་སྟོང་ལོ་ཡི་འགོ་སྟོད་དུ་འགོ་འཛུགས་གནང་སྟེ་ལྷན་ཚོགས་དེ་ཡི་དམིགས་ཡུལ་གཙོ་བོ་ནི་འགྲོ་བ་མིའི་ཐོབ་ཐང་དོན་གནས་བ་དང་རང་དབང་འཐབ་རྩོད་པ། སྒྱུ་རྩལ་བ། གསར་འགོད་པ། དེ་བཞིན་གྲགས་ཆེ་བའི་ཚོང་པ་སོགས་ལྷན་འཛོམས་ཀྱིས་རང་དབང་ལྡན་ཞིང་བཟང་ཕྱོགས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ཡིན་འདུག་ཅིང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་བོད་དོན་དྲིལ་བསྒྲགས་སླད་གླེང་སྟེགས་འདི་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གྱིས་ད་བར་རྒྱལ་ཁབ་མི་འདྲ་བ་བཞིའི་ནང་གླེང་སྟེགས་དེའི་ཐོག་མཉམ་ཞུགས་ཀྱིས་བོད་དོན་གཏམ་བཤད་གནང་ཡོད་པ་རེད།

Organizations། གཞུང་དང་ཚོགས་སྒེར་ཚང་མས་མཉམ་རུབ་ཀྱི་ཐོག་ནས་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་རྣམས་འཕྲལ་དུ་མཚམས་འཇོག་དགོས་པའི་གོ་རྟོགས་ལས་འགུལ་སྤེལ་རྒྱུ་གལ་ཆེར་ངོས་འཛིན་གྱིས་ཐའེ་ཝན་གཞུང་གིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོགས་སྒེར་ཁག་དང་ལྷན་དུ་ཟུང་འབྲེལ་གྱིས་རྒྱལ་སྤྱི་རང་བཞིན་གྱི་ལས་གཞི་གསར་བ་ཞིག་སྤེལ་རྒྱུ་ཡིན་ད་རེས་ཐའེ་ཝན་དུ་སྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་འདི་ཡིས་འཛམ་གླིང་གི་མི་དམངས་དཀྱུས་མ་དག་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་ཞབས་འདེགས་ཞུས་པ་རྣམས་རྒྱལ་སྤྱིའི་མང་ཚོགས་ལ་སླར་ཡང་དྲན་སྐུལ་ཞུ་ཡི་ཡོད་ཅེས། གསུངས་འདུག་གཞན་ཡང་གོང་ཞུས་གླེང་སྟེགས་དེའི་ཐོག་ཨ་མི་རི་ཀར་གནས་སྡོད་ཧོང་ཀོང་གི་དམངས་གཙོ་ལས་འགུལ་བ་ན་གཞོན་ཇོ་ཡི་སུའུ་ལགས་དང། ཐའེ་ཝན་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ་ཝུའུ་རི་ཁཱ་ཤི་ལགས། སི་རི་ཡ་ཡི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སྐུ་ཞབས་ཨུ་མར་ཨལ་ཤོ་གྷི་རི་ལགས་སོགས་ལྷན་བཞུགས་ཀྱིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་ཐད་གཏམ་བཤད་གནང་ཡོད་པ་རེད། གཞི་རྩའི་ཆ་ནས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཐའེ་ཝན་དུ་ཨོ་སི་ལོར་རང་དབང་གླེང་སྟེགས་བསྐོང་ཚོགས་གནང་བ་དང་སྟབས་བསྟུན་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིན་ཝེན་ལགས་ཀྱིས་རང་དབང་གླེང་སྟེགས་དེ་ཉིད་དང་འབྲེལ་བའི་གཏམ་བཤད་པ་རྣམས་དང་མཇལ་མོལ་གནང་ཡོད་ཀྱང་འདི་ལོར་སྲིད་འཛིན་ལྕམ་ཚའེ་དབྱིན་ཝེན་ལགས་ཀྱིས་གཏམ་བཤད་པ་ཚོ་དང་ཟུར་དུ་མཇལ་མོལ་གནང་མེད་པའི་ཁར་གླེང་སྟེགས་དབུ་འབྱེད་མཛད་སྒོའི་ཐོག་ཐའེ་ཝན་ཕྱི་སྲིད་བློན་ཆེན་གྱིས་གཏམ་བཤད་གནང་རྒྱུའི་ལས་རིམ་བསྒྲིགས་ཡོད་ཀྱང་དངོས་གཞིའི་སྐབས་ཕྱི་སྲིད་བློན་ཆེན་གཞོན་པས་གཏམ་བཤད་གནང་ཡོད་པ་རེད།

བོད་པའི་བུ་མོ་ཚེ་རིང་མཚམས་གཅོད་ལགས་སུ་མཱི་སུར་གཙུག་ལག་སློབ་ཁང་གི་ནང་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་གཟེངས་རྟགས་ཐོབ་ཡོད་པའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་འདི་གཤམ་ལ་གསལ་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་མཱི་སུར་གྲོང་ཁྱེར་ནང་ཡོད་པའི་གྲགས་ཆེ་བའི་མཱི་སུར་གཙུག་ལག་སློབ་ཁང་གི་བསླབ་པ་མཐར་སོན་པའི་དགའ་སྟོན་རྟེན་འབྲེལ་མཛད་སྒོ་ཐེངས་བརྒྱ་དང་གསུམ་གྱི་ཐོག་རྒྱ་གར་ལྷོ་ཕྱོགས་ཀོ་ལེ་གྷ་དོན་ལྡན་གླིང་གྲོང་སྡེ་ཨེན་ནས་ཡིན་པ་ཚེ་དབང་མཚམས་གཅོད་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཉིས་ལོའི་བར། ལོ་གཉིས་ཀྱི་རིང་རིགས་རྫས་རིག་པའམ Genetics ཐོག་གཙུག་ལག་རབ་འབྱམས་པར་ལོ་གཉིས་ཀྱི་རིང་རྒྱུགས་སྤྲོད་ཁག་བཞི་བཏང་བ་ཚང་མ་དང་དེ་ནང་བཞིན་ཁོང་གི་འཛིན་གྲོགས་སློབ་མ་བཞི་བཅུ་ཡོད་པ་ཚང་མའི་ནང་ནས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་གཟེངས་རྟགས་ཐོབ་གནང་སོང་ལ་སྐབས་དེར་ཁོང་གིས་དགའ་ཚོར་དང་སྦྲགས་འགྲེལ་བརྗོད་འདི་ལྟར་གནང་བྱུང།

འོན་འདི་རུ་བྱུང་སོང། གཞན་ཡང་ཁོང་གིས་མ་འོངས་སོན་རྩ་བོད་རིགས་ན་གཞོན་རྣམས་ལ་སྐུལ་མ་གནང་ཡ་ལ་བོད་ཕྲུག་ཚོས་སོ་སོའི་མ་འོངས་མདུན་ལམ་དང་འབྲེལ་བའི་སློབ་ཚན་འདེམས་སྒྲུག་བྱེད་སྐབས་སོ་སོའི་དོ་དབྱིངས་ལ་གཞིགས་པའི་འདེམས་སྒྲུག་དགོས་ཤིང། དེ་ཡང་དེང་དུས་སྤྱི་ཚོགས་ཀྱི་དགོས་མཁོ་དང་འཚམ་པའི་སློབ་སྦྱོང་བྱ་རྒྱུ་གལ་ཆེན་པོ་ཡིན་པའི་སྐུལ་མ་གནང་གི་འདུག། བོད་པ་པོ་ཁ་ལས་ལ་ན་གཅིག་རང་ལ་སྟབས་མ་བདེ་ལས་འདི་ར་འདི་སློབ་ཚན་ཁ་སློབ་ཚན་འདྲ་མི་འདྲ་ར་ཚན་རིག་ནང་ལོ།

སུམ་ཁྲི་ཉིས་སྟོང་ཉིས་བརྒྱ་བཞི་བཅུ་ཙམ་ཡོད་འདུག་པ་མ་ཟད། སློབ་མ་ཚོའི་ཕ་མ་དང་ནང་མི་སོགས་མཉམ་ཞུགས་གནང་འདུག་པ་ལྟར། སློབ་མ་ཚེ་དབང་མཚམས་གཅོད་ལགས་ཀྱི་པཱ་ལགས་ཨུ་རྒྱན་རྡོ་རྗེ་ལགས་དང། གཅེན་པོ་དང་གཅེན་མོ་བཅས་ཀྱང་དགའ་ཚོར་ཆེན་པོས་མཉམ་ཞུགས་གནང་འདུག་པ་ལྟར། ཁོང་གི་པཱ་ལགས་ཀྱིས་དགའ་ཚོར་ཆེན་པོས་འདི་ག་རླུང་འཕྲིན་ཁང་ལ་གསུང་ཡ་ལ།

ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་ཁོང་ལ་བུ་མོ་གསུམ་དང་བུ་བཞི་བཅས་ཁྱོན་བུ་ཕྲུག་བདུན་ཡོད་པ་ཚང་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་སློབ་སྦྱོང་མཐར་ཕྱིན་ཡོད་པའི་འགྲེལ་བརྗོད་གནང་བྱུང། ཚེ་དབང་མཚམས་གཅོད་ལགས་ནི་རྒྱ་གར་ལྷོ་ཕྱོགས་ཀོ་ལེ་གྷ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་སྐྱེས་ཤིང་གཞིས་ཆགས་དེའི་ནང་འཛིན་གྲྭ་དང་པོ་ནས་བཅུ་པའི་བར་སློབ་སྦྱོང་གནང་བའི་རྗེས་སུ་མོན་གྷོ་གཏན་སློབ་ནས་འཛིན་རིམ་བཅུ་གཅིག་དང་བཅུ་གཉིས་གཉིས་ཚན་རིག་སློབ་སྦྱོང་གནང་ཞིང། ཁོང་ཐོག་མར་འཛིན་གྲྭ་དྲུག་པ་ཡིན་པའི་སྐབས་འཛིན་གྲྭའི་ནང་ནས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་ཨང་ཀི་དང་པོ་སོན་པའི་སྐབས་ཨ་མ་ལགས་ཀྱིས་རྔན་པ་སྤྲད་པ་དེ་དགའ་སྤོབས་ཀྱིས་མུ་མཐུད་ཨང་ཀི་ལེན་རྒྱུའི་འདུན་པ་བྱུང་བ་མ་ཟད། ལྷག་པར་དུ་ཁོང་གི་གཅེན་པོ་དང་གཅེན་མོ་ཚོའི་ལམ་སྟོན་འོག་སློབ་སྦྱོང་ལ་དོ་དབྱིངས་བྱུང་བ་ཞིག་དང་ཁྱད་པར་དུ་ཚན་རིག་སློབ་སྦྱོང་ལ་དོ་དབྱིངས་ཀྱིས་འབད་བརྩོན་བྱས་ཏེ། ལོ་ལྟར་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གྲས་སུ་སླེབས་མྱོང་ཡོད་པའི་ཐོག་དེ་སྔོན་མོན་གྷོ་གཏན་སློབ་ཀྱི་ནང་འཛིན་རིམ་བཅུ་གཉིས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་ཡོད་པའི་འགྲེལ་བརྗོད་གནང་བྱུང། ད་ང་ཆུང་དུས་ནས་སློབ་སྦྱོང་བྱེད་ཡག་དགའ་པོ་ཡོད་ར་ཡིན་ནའང་འཛིན་གྲྭ་དྲང་འཛིན་གྲྭ་དྲུག་པ་ནས་ཨ་ནི་འདི་བྱས་མགོ་བཙུགས་ས་ཨང་གི་ལེན་ཡ་ད་དེ་ཚོ་ཨ་ནི་འོན་ཏེ་ར་འཛིན་གྲྭ་དྲུག་པ་ནས་ཨང་གི་ལེན་ཨ་འཛིན་ཡ་འཛིན་གྲྭ་བཅུ་གཉིས་ལ་བའི་ཨང་གི་དང་པོ་ལེན་ར་ཉིས་སྟོང་བཅུ་དྲུག Batch གི་ཨང་གི་དང་པོ་རེད། ཁོང་མོན་གྷོ་གཏན་སློབ་ཐོན་མཚམས་སུ Regional Institute of Education མའི་སོར་ནས་དངོས་ཁམས་ཚན་རིག་སོགས་དང་འབྲེལ་བའི་སློབ་ཚན་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་གནང་ཞིང། དེ་རྗེས་མའི་སོར་གཙུག་ལག་སློབ་ཁང་ནས་རིགས་རྫས་རིག་པའི་ཐོག་གཙུག་ལག་རབ་འབྱམས་པ་གནང་མཚམས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མགོ་ནས་བཟུང་རྒྱ་གར་ལྷོ་ཕྱོགས་བེང་ལོར་གྲོང་ཁྱེར་ནང་ཡོད་པའི་གྲགས་ཆེ་བའི་རིགས་རྫས་དཔྱད་ཞིབ་བཟོ་ཚོང་ཁང MedGenome ནང་ཉམས་གསོག་གི་ཆེད་ལས་དོན་གཉེར་བཞིན་མཆིས། ཁོང་ནས་མ་འོངས་པར་མུ་མཐུད་སློབ་ཚན་དེ་གའི་ཐོག

བོད་རང་གི་གནའ་བོའི་སྤྱི་ཚོགས་ནས་བཟུང་སྐྱིད་པོ་དང་དགའ་བོའི་དུས་སུ་གླུ་ལེན་པ་དང་གཞས་གཏོང་བ། སྡུག་པོ་དང་སྐྱོ་པོའི་དུས་སུའང་སྐྱོ་གླུ་དང་སྐྱོ་གཞས་ལེན་སྲོལ་ཡོད་པ་རེད། གཞི་རྩའི་གཞས་ཤིག་ཉན་པ་པོའི་དགའ་མོས་ཐོབ་པ་དང་གཏོང་འདོད་པའི་གཞས་ཡག་པོ་ཞིག་ཡོང་བར་གཞས་པ་གཞས་མ་ཚོའི་སྐད་ཡག་པོ་ཙམ་མིན་པར་གཞས་ཚིག་དང་གཞས་ཀྱི་གདངས་སོགས་ཀྱི་ཆ་རྐྱེན་དུ་མ་ཞིག་ཚང་དགོས་ཀྱི་ཡོད། དེ་རིང་གི་ལེ་ཚན་འདིའི་ནང་ལ་བོད་པའི་གཞས་ཚིག་རྩོམ་གནང་མྱོང་མཁན་དགེ་བཤེས་བེ་རི་འཇིགས་མེད་དབང་རྒྱལ་ལགས་ཕེབས་ཡོད། དགེ་བཤེས་ལགས་ནི་བོད་ཀྱི་ལོ་རྒྱུས་སྨྲ་བ་པོ་དང་བོད་ཀྱི་རྩོམ་རིག་མཁས་པ། དེ་བཞིན་ལ་ཤིང་གི་རྒྱལ་བའི་བསྟོད་དབྱངས་ལ་སོགས་པའི་གཞས་ཚིག་བཞི་བཅུ་ལྷག་ཙམ་ལྗགས་རྩོམ་གནང་མྱོང་ཡོད་པ་མ་ཟད། ཁོང་གིས་བོད་ཀྱི་རིག་གཞུང་དང་ལེགས་བྱང་སོགས་དང་འབྲེལ་བའི་བརྗོད་གཞི་འདྲ་མིན་ཐོག་ལྗགས་རྩོམ་གནང་བའི་ཕྱག་དེབ་ཉི་ཤུ་རྩ་བརྒྱད་ལྷག་པར་སྐྲུན་གནང་ཡོད། ད་ལྟའི་ཆར་ཁོང་ཝཱ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་རྩོམ་རིག་སློབ་དཔོན་གྱི་ཕྱག་ལས་གནང་བཞིན་ཡོད་པ་རེད།

བསྐྱལ་ལོས་རེད་དེ་མ་ཐོབ་ཡོག་མ་རེད། དེ་ནས་དེ་འདི་ཀ་ལ་གླུ་དབྱངས་ལ་སུ་གཅིག་གིས་དགའ་བསུ་དང་དོ་སྣང་ཡོག་མ་རེད་རྒྱུ་མཚན་དེ་གླུ་དབྱངས་རྒྱ་གླུ་བོད་གླུ་ག་རེ་ཡིན་ན་གང་ག་ཆབ་སྲིད་གླུ་དབྱངས་རེད་འདི་གི་སུ་གཅིག་དོ་སྣང་ཡོག་མ་རེད་ལོ་རབས་བརྒྱད་ཅུ་པའི་སྐབས་ཐོག་ཅིག་ལ་དེ་ནས་གཞས་སྙན་པོ་མང་པོ་ཅིག་དོན་པ་རེད་རྒྱ་གཞས་དང་རྒྱ་གཞས་རྒྱ་གླུ་དེ་འདྲ། ད་མི་མང་པོ་དཔེ་དགའ་བསུ་བྱེད་ཀྱི་རེད་རྗེས་མ་དེ་ཚོ་དེ་རེད་འདུག་ཐེ་ཝན་གྱི་གླུ་དང་ཧོང་ཀོང་གླུ་རེད་འདུག་མ་གཏོགས་རྒྱ་རང་གི་རེད་མི་འདུག་དེ་མ་གཏོགས་ང་དེ་ནས་མི་ཤེས་ཀྱི་ཅིག་གླུ་དབྱངས་ལ་ཅི་དེ་མེད་དོ་སྣང་དང་དགའ་བསུ་མེད་གླིག་སྒྲུང་གི་གླུ་དབྱངས་དེ་ཚོ་ཞེ་དྲག་ལ་ཡ་ལ་དེ་ཚོ་ཧ་བྱེད་ཀྱི་ཡོད་དགའ་པོ་འདྲ་བཟོ་ཧ་བྱེད་ཡི་ཡོད་ཨོ་དེ་འདྲ་བྱེད་རེད་བྱ་དེ་ནས་ད་རྒྱ་གར་ཚུར་སླེབས་ཚར་བའི་གི་རྗེས་ལ་ཡ་དེ་ནས། ད་བོད་ནང་ལ་གླུ་དབྱངས་དེ་འདྲའི་མང་པོ་ཅིག་མགོ་བཙུགས་ནས་སླེབས་བོད་སོགས་ལ་ག་ལེར་ག་ལེར cassette ཟེར་ནས་རྒྱ་གར་ཚུར་སླེབས་ཡག་གི་སྒང་ཐོག་ཚུགས་ནས་རྒྱ་གར་ཚུར་སླེབས་ཀྱི་མགོ་བཙུགས་ཡོད་རེད་དེ་ནས་རྒྱ་གར་ལ་གླུ་དེ་འདྲའི་མང་པོ་འདུག་དེ་ཚོ་ངས་དེ་དེ་ཀ་ལ་སྙན་པོ་ར་དགའ་པོ་ར་ཞེ་དྲག་ཡོད་ཨ་ནི་དེ་གི་དེ་ཀ་དེ་འདི་གི་གླུ་གཞས་དེ་ཚོ་བོད་པའི་གླུ་གཞས་གསར་པ་དེ་སོགས་ལ་མི་རིགས་ཀྱི་ལ་རྒྱ་དང་དེ་འདྲའི་རྩ་འདེང་ཡོང་མཁན་དེ་འདྲའི་དོན་ཡོང་འདི་ཀ་ལ།

དུས་རབས་ཉི་ཤུ་པའི་ལོ་རབས་དགུ་བཅུ། ད་ལྟ་ལོ་རབས་བརྒྱ། ཉིས་སྟོང་ཐམ་པ་ལོ་བར་དུ་མ་གཏོགས་དམིགས་བསལ་གྱི་གཞས་ཀྱི་ཐོག་ལ་དོ་སྣང་འདྲ་ཆེན་པོ་སྐལ་བཟོ་ཉུང་བས་གཞས་ཀྱི་ཐོག་ལ་འགན་འདྲ་དེ་བས་གལ་ཡོག་མ་རེད་དེ་དེ་ཀ་ལ། ལོ་ཆུང་ཆུང་རེད་ཆགས་བསྡད་རེད་པ། དེ་ནས་ད་དགེ་བཤེས་ལགས་ཁྱེད་རང་གིས་ད་ལྟ་བར་དུ་གཞས་ཚིག་མང་པོ་ཅིག་གསར་རྩོམ་གནང་ཡོད་རེད། གཞས་ཚིག་གཅིག་རྩོམ་པ་ལ་ཆ་རྐྱེན་གཙོ་བོ་དེ་ག་རེ་ཚང་དགོས་རེད་དགོངས་ཀྱི་འདུག། ཨོ། དེ་ནས་གཞས་ཚིག་གཅིག་བྲི་ཡ་ལ། ང་རང་བྱས་ན་ཆ་རྐྱེན་དེ་རྒྱལ་ཁབ་དང་མི་རིགས་དང་སྤྱི་ཚོགས་རང་རང་སོ་སོ་མ་འདྲ་བའི་རྐྱེན་གྱིས་གཞས་ཚིག་བྲི་ཡ་ལ་ཆ་རྐྱེན་ཡང་དེ་སེ་མ་འདྲ་བའི་ཁྱད་པར་ཡོད་རེད་བསམ་པ་དྲན། ཡིན་ན་ཡང་ད་སུ་ཡིན་ན་ཡང་ད་རྐྱེན་རྒྱུ་ཚང་དགོས་ཡ་གི་ཆ་རྐྱེན་དེ་ག་རེ་རེད་ཟེར་ན་རྩོམ་པ་པོ་ལ། རྩོམ་རིག་གི་ལྗིད་ཚད་དེ་དམིགས་བསལ་བ་ཅིག་དགོས་ཀྱི་འདུག་མ་གཏོགས་དེ་མེད་ན་ཡོང་ཐག་ཡོང་མཁན་ཅིག་རེད་མི་འདུག་རྩོམ་རིག་གི་ལྗིད་ཚད་དམིགས་བསལ་བ་ཅིག་ཡོད་པ་དེ་གཅིག་པོ་གི་ད་དུང་གཞས་ཚིག་འབྲི་ཡག་གི་ཆ་རྐྱེན་འདང་གི་ཨེ་འདུག་ཟེར་ན་དེ་ཡང་འདང་གི་མི་འདུག་དཔེར་ན་བོད་པའི་གི་སྙན་ངག་ལེའུ་གསུམ་ཀ་སྦྱོང་མྱོང་མཁན་ཡིན་ན་ཆ་བཞག་ནུབ་ཕྱོགས་པའི་སྙན་ངག་ངེས་ཅན་ཤེས་མཁན་ཡིན་ན་ཆ་བཞག་རྒྱ་མིའི་སྙན་ངག་ངེས་ཅན་ཤེས་མཁན་ཡིན་པ་ཆ་བཞག་ན་ཡང་སྙན་ངག་དེ་གི་སྦྱར་ལུགས་ལ། གླུ་དབྱངས་ལེན་གྱི་དུས་སྐབས་ལ་གླུ་དབྱངས་དང་འབྲེལ་ཡོད་ཀྱི་བརྡ་སྦྱོར་ཡིན་ན་རེད། གླུ་དབྱངས་གླུ་དབྱངས་དང་འབྲེལ་བ་ཡོད་པའི་གི་མིང་གི་ཐ་སྙད་དེ་སོགས་པའི་མི་རིགས་དང་སྤྱི་ཚོགས་ག་བ་ཡིན་ན་དེ་གི་ནང་ལོགས་ལ་སྐད་ག་རེའི་མང་བ་ཅིག་དེ་བེད་སྤྱོད་འདུག་ཡི་གེ་ག་འདྲའི་མང་བ་བེད་སྤྱོད་གཏོང་གི་འདུག་དེ་སོགས་ལ་ཡང་དམིགས་བསལ་གྱི་དོ་སྣང་ཆེན་པོ་བཟོ་དགོས་དེ་གལ་ཆེན་པོ་རེད་ཤག་གལ་སྲིད་ཆ་རྐྱེན་དེ་གི་མ་འདུག་ན་སྙན་ངག་མེ་ལོང་གི་གཙང་ཚད་མཐོ་པོ་དེ་འདྲའི་བྲིས་ཨ་ནི་གཞས་བཏང་ཡོང་དུས་སྐབས་ལ་གཞས་པ་ཁོ་རང་གིས་དེ་ནི་གོ་བ་ཁ་སྐད་ཅིག་མི་ལེན་གཞས་བཏང་ནས་ཉན་མཁན་དེ་ཚོས་གོ་བ་སྐད་ཅིག་མི་ལེན་གྱི་ཕྱག་རོལ་དེ་སུ་རྩོམ་པ་པོ་དེ་ལ་རྩོམ་རིག་ལྗིད་ཚད་མེད་པ་རེད་མི་འདུག་རྩོམ་རིག་ལྗིད་ཚད་དང་གཞས་ཚིག་གི་བར་གྱི་འབྲེལ་བ་དེ་ཡག་པོ་ཆགས་མ་ཐུབ་པ་རེད་གཞས་ཚིག་དང་སྤྱི་ཚོགས་བར་གྱི་འབྲེལ་བ་དེ་ཡག་པོ་ཆགས་མ་ཐུབ་པའི་གི་སྐྱོན་ཅིག་རེད་དེ་ནི་བྱུང་བ་རེད་ཟེར་དེ་འདྲ་ཡིན་ཙང་ནི་དེ་ནི་གཞས་ཚིག་གི་རྩོམ་པ་ལ་ཤུ་རྩོམ་པ་པོའི་གི་ལྗིད་ཚད་ཕུན་སུམ་ཚོགས་པ་གཅིག་པོ་གཅིག་གི་མ་ཚད་ནི་དེའི་གི་སྒང་ལ་ཡང་གཞས་ཚིག་དང་འབྲེལ་བའི་གི། བརྡ་སྦྱོར་སྒྲིག་སྟངས་ཡིན་ན་རེད། གཞས་ཚིག་དང་འབྲེལ་ཡོད་ཀྱི་མིང་གི་ཐ་སྙད་བེད་སྤྱོད་གཏོང་སྟངས་དེ་སོགས་ཀྱི་ཐོག་ལ་དམིགས་བསལ་གྱི་ཉམས་མྱོང་དང་དེ་སོགས་ཀྱི་ཐོག་ལ་དམིགས་བསལ་གྱི་ཅི་སྟེ་དགོངས་འདུས་དོ་སྣང་བཟོ་དགོས་ཀྱི་རེད་བྱ། དཔེ་མཚན་འདྲ་གཅིག་ཞུས་ན་ང་རང་ཡི་གཞས་ཚིག་ཅིག་དེ་དཔེར་ཆ་བཞག་ན་དེ་ཡོད་གཞས་ཚིག་གི་ནང་ལོགས་དཔེར་ན། ཕན་ཆད་ངེས་དགེ་གཞས་བྲིས། ཁ་ཐོད་གཞས་གཏོང་བྱེད་དེ་དེ་ཀ། ཚིག་དེ་བདེ་བོ་མི་འདུག་བདེ་བོ་མི་འདུག་རྗེས་མ་བདེ་བོ་མི་འདུག་ལགས་དེ་དེ་གང་ཐོད་དེ་ག་རེ་ཟེར་ན། ཚིག་ནོར་བ་མི་རྗེས་མ་ནི་ཡིན་ཤེས་གང་ཡིན་པ་དེ་དེ་འདྲ་བྱེད་ས། གླུ་དབྱངས་དེ་ཡོང་དུས་སྐབས་ལ་མ་ནི་ཟེར་མཁན་དེ་འདྲ་རན་པོ་བྱེད་རེད་མར་ཞེ་དྲག་ཕབ་ཡ་མེད་མཁན་བྱེད་ཡར་ཞེ་དྲག་འགྱོག་ཡ་མེད་མཁན་བྱེད།

རྣམ་པ་དེ་ཡག་པོ་ཤེས་མཁན་ཡིན་པར་ཆ་བཞག་ན་སྤྱི་ཚོགས་འཚོ་བའི་རྣམ་པ་དེ་ཡག་པོ་མཚོན་ན་རེད་དེ་ཡང་མི་གང་ག་གི་ཉིན་ལོག་ཅིག་ཆགས་ཀྱི་འདུག་དེ་ནི་ཚིག་གི་ཚིག་གི་ལྗིད་ཚད་དེ་ཆེ་བས་མཐོ་པོ་མེད་དུས་སྐབས་ལ་ཡང་མི་འེ། ཚིག་གི་ལྗིད་ཚད་ཀྱི་ཐོག་ལ་ཚད་གཞི་མཐོ་པོ་འོང་གི་དེ་སོགས་ཀྱིས་ཅིས་བསྟན་འོང་དུས་སྐབས་ལ་ཁོ་ལ་ག་རེ་ཡིན་ན་ཤན་ཞུགས་ཅིག་སླེབས་དགོས་རེད་དེ་འདྲ་ཡིན་ཙང་ནི་ཆ་རྐྱེན་དང་པོ་དེ་ཚིག་གི་ལྗིད་ཚད་དེ་རེད་ཆ་རྐྱེན་གཉིས་པ་དེ་རྩོམ་པ་པོ་ཅིག་གི་གཞས་ཚིག་བྲིས་ན་རྒྱལ་ཁབ་དང་མི་རིགས་སོ་སོ་ཀྱི་གནས་བབ་ལ་རག་ལས་ཀྱི་འདུག་ཨ་མེ་རི་ཁ་ག་ཚོང་འདྲ་པོ་ཅིག་གི་རྒྱལ་ཁབ་ཅིག་ཡིན་ན

གཞས་ཚིག་གཅིག་མ་གཏོགས་མ་བཟོ་ན་དེའི་གི་རྒྱབ་ལོགས་ལ་འགན་དེ་ཚོ་གང་ག་སྨྱོ་འདུ་སྨྱོ་འདུ་དུས་ནོར་ག་ཟེ་བླུད་ཐུབ་པ་ཡིན་ན། དེ་གའི་ཚིག་གི་ལྟ་བ་གཞས་ཚིག་དེ་གི་ཕན་ཐོགས་དང་ནུས་པ་དང་བེད་སྤྱོད་ཆེ་རུ་འགྲོ་གི་ཡོད་འདི་ག་ལ། བོད་པའི་གི་གཞས་ཚིག་བཟོ་མཁན་གཅིག་གི་ངོས་ནས་ཆ་བཞག་ན་ཕྱི་རྒྱལ་གཞན་དག་གི་གཞས་ཚིག་བཟོ་མཁན་དང་མ་འདྲ་བ། ཨ་ནི། དེ་འགན་དེ་ཚོ་ངེས་པར་དུ་ཁུར་ཐུབ་མཁན་གཅིག་གིས་གཟིགས་ན། དེ་ནི་གཞས་ཚིག་གི་རིང་ཐུང་ཡིན་ན་རེད་རྒྱས་བསྡུས་ཡིན་ན་རེད་ཚིག་སྦྱོར་སྡེབ་སྦྱོར་ག་རེ་ཡིན་ན་དེ་ནི། ཨེ་ཟེར་གཞག་ར་འགྲོ་ཡང་ཆད་པ་འདུག་སོགས་སྨྲ་ན་ཅི་ཆོག་འདུག། བོད་དང་བཙན་བྱོལ་ནང་གི་ད་གཞས་པ་གཞས་མ་ཚོས་བཏང་བའི་གཞས་ཚིག་གི་ཚིག་སྦྱོར་དང་ཨ་ནི་བརྗོད་བྱ་ཐོག་ལ་ཁྱད་པར་ག་རེ་གཟིགས་སོང། ཨོ་དེ་ང་རང་བལྟས་ས་བྱས་ན་ཁྱད་པར་ངེས་ཅན་ཡོང་གི་འདུག་བྲེལ་ཏེ་བོད་ནང་ནས་གི་གཞས་ཚིག་དེ་ཚོ་ཚིག་སྦྱོར་གི་འབྲི་རྩལ་ཐོག་ནས་བཤད་ན་ཚད་མཐོ་པོ། དཔེ་སྡེབ་སྦྱོར་གཏོང་ཡིན་ན་ཚད་མཐོ་པོ། ཚིག་གི་སྡེབ་སྦྱོར་དེ་དེ་ཀར་ཚད་པ་འཕྲུལ་བར་བསྡེབས་པ་ཡིན་ན་འདྲ། ཟླུམ་པོར་བསྡེབས་པ་ཡིན་ན་འདྲ། འཇོལ་བར་བསྡེབས་པ་ཡིན་ན་འདྲ། འགྱུར་བར་བསྡེབས་པ་ཡིན་ན་འདྲ། ཚེའི་ཚིག་སྦྱོར་གྱི་ཚིག་གི་སྡེབ་སྦྱོར་དེའི་ཐོག་ལ་རྣམ་པ་མི་འདྲ་བ་མང་པོ་ཡོད་པ་ལ་རྣམ་པ་མི་འདྲ་བ་མང་པོ་དེ་ཡང་རྣ་བའི་གི་རྩབ་རིག་གི་ལྗིད་ཚད་ཀྱི་སོ་དང་མཐུན་པ་ཡིན་ངེས། ཡང་ན་དེ་རག་གི་ཡང་ལྗིད་ཚད་ཀྱི་སོ་མི་གསལ་བ་དེ་འདྲས་འདོད་ངེས། དེ་འདྲས་འདོད་ལ། བརྗོད་བྱ་དོན་དག་གི་ཐོག་ནས་བཤད་ན་དེ་ནི་མི་རིགས་ཀྱི་ངོ་བོ་མཚོན་ཐུབ་ཡ། སྐད་ཡིག་གི་ངོ་བོ་མཚོན་ཐུབ་ཡ། ཆོས་ལུགས་ཀྱི་ངོ་བོ་མཚོན་ཐུབ་ཡ། རྩ་དོན་གྱི་ངོ་བོ་མཚོན་ཐུབ་ཡ། ལོ་རྒྱུས་ཀྱི་ངོ་བོ་མཚོན་ཐུབ་ཡ་དེ་འདྲའི་མཚོན་པ་མ་ཟད་ཚངས་པར་མཚོན་པ་དེ་བརྩེ་དུང་དང་དཔལ་མ་སྲས་ཀྱི་ཕུ་ས་ཚོར་བ་མཚོན་ཐུབ་ཡ་ཡིན་པ་ལ། ཁོར་ཡུག་གི་རྐྱེན་པས་དེ་ནི་དེ་ཚོར་ཁ་དོང་པོ་དང་པོང་པོ་དང་ཁ་ཐུག་གོ་བ་ལེན་ལེན་ཡ་ལ་ཁག་པོ་ཡིན་ན་ཡང་བསམ་བློ་བཏང་ཡོང་དུས་གོ་བ་དཔེ་གཏིང་ཟབ་པོ་མཚོན་ཐུབ་ཡ་དེ་འདྲའི་གི་ཁྱད་ཆོས་འདུག་བསམ་པ་དང་ཚོར་ཡོང་བཙན་བྱོལ་ནང་ལོགས་ལ་ཨ་ནི་གཞས་ཚིག་འབྲི་དུས་ད་གཞས་དེ་སྙན་པོ་ཨེ་རེད་ལྟ་ཡ་དང་ཕྱག་ཚ་པོ་ཨེ་རེད་ལྟ་ཡ་དང་ད་གནས་ཁ་བཞེས་ཏེ་ཉན་མཁན་དང་གཏོང་མཁན་མང་པོ་ཨེ་རེད་ལྟ་ཡ་གི་དམིགས་ཡུལ་གཙོ་བོ་དེ་དེ་འདྲས་ཚིག་ཁ་བཞོ་བའི་རྐྱེན་གྱིས་ད། གཞས་ཀྱི་ལྗིད་ཁོག་འདྲ་པོ་དང་རིན་ཐང་འདྲ་པོ་དང་ཕན་ཐོགས་འདྲ་པོ་དེ་ལ་ཁྱད་པར་ངེས་ཅན་ཞིག་ཆགས་འགྲོ་གི་འདུག་བསམ་པ་དེ་འདྲས་ཚོར་དེ་གི་དེ་འདྲས་ཆགས་དགོས་ཀྱི་རྒྱུ་རྐྱེན་དེ་ག་རག་ལས་རེད་ཟེར་དེ་ག་ལ་བོད་ལ་ཡོད་མཁན་དེ་ཚོ་ཁོ། དཀའ་ངལ་གཅིག་གི་འོག་དང་གནོན་ཤུགས་གཅིག་གི་འོག་ལ་ཡོད་པའི་སྐབས་ལ་གནོན་ཤུགས་དང་དཀའ་ངལ་དེ་གི་རྐྱེན་བྱས་ནས་ལས་དང་འཚོ་བའི་གི་བཟང་འཕྲོད་འདྲ་བོ་དེ་ཤུགས་ཆེན་པོ་སློང་གི་འདུག་དཀའ་ལ་འཚོ་བ་དེ་དང་འབྲེལ་བའི་གི་ཐོག་ནས་ཨ་ནས་གཞས་ཚིག་བྲིས་ཡོང་དུས་གཞས་ཚིག་དེ་གི་ཨ་ནས་འཚོ་བའི་གི་གཞས་ཚིག་ལྗིད་ཁོག་བཟོ་གཞས་ཚིག་དེ་གི་ལམ་ནས་མི་རིགས་གི་ངོ་བོ་མཚོན་ཐུབ་ཡ་དང། ཨ་ནི་ལ་རྒྱ་ངོ་བོ་མཚོན་ཐུབ་སྐད་ཡིག་ངོ་བོ་མཚོན་ཐུབ་ཡག་ལོ་རྒྱུས་ངོ་བོ་མཚོན་ཐུབ་ཡག་དེ་འདྲའི་ནུས་པ་ལྡན་པ་ཆགས་ཡོང་གི་རེད་བསམ་མོ་ར་སྤྱི་ཚོགས་འོག་ལ་རྒྱ་གར་ཕྱི་ལོགས་ཡོད་མཁན་ཚོ་ལ་གཞི་རྩའི་གི་ཆ་ནས་བསམ་བློའི་ནང་ལ་ད་རང་བཞིན་གྱི་གནོན་ཤུགས་ཡོད་རེད་རང་བཞིན་གྱི་ན་ཚ་ཡོད་རེད་དེ་ཡིན་ན་ཡང་དེའི་ཐོག་རྣམ་པ་ཀུན་དུ་གནོན་ཤུགས་དེ་མགོ་ཐོག་ལ་ཡོད་ཡན་པ་ཅིག་དང་སྒལ་བའི་ཐོག་ལ་ཡོད་ཡན་པ་ཅིག་མེད་པའི་གི་ཆ་ནས

ཐིག་ས་དེ་འདི་དེ་ཡིན་གྱི་ཨ་རལ་སོང་པ་ན་ཅིག་འཚོལ་དགོས་དེའི་རྩ་ནས་བོད་ནས་བཟོ་རྒྱུ་གི་གཞས་ཚིག་དང་རྒྱ་གར་ནས་བཟོ་རྒྱུ་གི་གཞས་ཚིག་གཉིས་གཞས་ཚིག་གི་ཐད་ནས་འགྱུར་ཁུག་འདྲ་བཤད་ན་བོད་ནས་བཟོ་རྒྱུ་གི་གཞས་ཚིག་དེ་ཚོ་ཏོག་ཙམ་འགྱུར་ཁུག་ཚ་བ་བཟོ་འདྲ་གཅིག་དང་སྙན་ཆ་ཡིན་ན་བོད་ནས་བཟོ་རྒྱུ་གི་གཞས་ཚིག་དེ་ཚོ་གི་ཏོག་ཙམ་སྙན་ཆ་ཆེ་བ་འདྲ་བཟོ་འདྲ་བོ་གཅིག་ང་རང་གི་ལྟ་སྟངས་ར་དེ་འདྲས་ཚོར་ཡོང་ཡིན་ནའང་དེ་རྣམ་པ་ཐམས་ཅད་དེ་དེ་འདྲས་མ་རེད་བོད་ནས་ཚིག་བཟོ་རྒྱུ་གི་གཞས་ཚིག་ལ་དེ་ནས། བསྟོད་ར་གཏོང་མི་དགོས་ས་ལ་བསྟོད་ར་གཏོང་དགོས་དེ་ཡང་དེ་འདྲས་དང་དཔེ་ལས་བཤད་མི་དགོས་ས་ལ་དཔེ་རས་བཤད་དགོས་ཡང་དེ་འདྲས་ཡོད་དེ་ནས་རྦད་དེ་ལྕགས་བསྲེག་དགོས་ཡོད་བཟོ་འདྲ་བོ་དེ་འདྲས་ལྕགས་མ་བསྲེག་རྩོམ་པ་དེ་འདྲས་བྱས་པ་ཡོད་གཞས་ཚིག་མང་པོ་ཐོན་ཡོང་གོ་བ་རེད་ལ། རྒྱ་གར་ཕྱི་ལོགས་ནས་ཐོན་རྒྱུ་གཞས་ཀྱི་ནང་ལོགས་ལ་མི་རིགས་ཀྱི་ལ་རྒྱ་མཚོན་ཐུབ་ཡག་དང་སྐད་ཡིག་དང་ལོ་རྒྱུས་དང། ཆབ་སྲིད་ག་རེ་ཡིན་ན་ད། ག་རེ་ཟེར་དགོས་རེད་སོ་སོ་མི་རིགས་ལ་སྐྱིད་པའི་གནད་དོན་མང་པོ་ཞིག་གསལ་པོ་མཚོན་ཐུབ་ཡག་གཞས་མང་པོ་ཐོན་ཡོང་གོ་བ་དེ

བོད་ཀྱི་མིང་དབྱིན་ཇི་གི་སྐད་ཀྱི་སྒང་ལ Tibet ཟེར་ཡ་དེ་ཤིས་ཙང་ལབ་ན་རྒྱ་མི་གི་ཁོ་རང་ཚོ་གི་རྒྱ་སྐད་ཀྱི་སྒང་ལ་ཕར་བསྒྱུར་ཡོད་ཡ་དང་དེ་ག་ནང་བཞིན་གི་སྤྱི་བཏང་གི་བོད་ཀྱི་ས་ཆ་མང་པོ་ཅིག་ཡ་ནི་མིང་བསྒྱུར་ཡ་གི་རྒྱ་ནག་གཞུང་གི་སྲིད་དོན་དང་འབྲེལ་བ་གི་ད་ཅིག་ཆབ་སྲིད་གི་གནད་འགག་དང་འབྲེལ་བ་གི་ལས་ཀ་མང་པོ་ཅིག་དེང་སང་བྱེད་བཞིན་པ་དེའི་སྐོར་ཡ་ནི་ཁོང་ལ་ངས་བཀའ་འདྲི་ཞུ་ཡ་ཡིན་ཨ་ནི་ཐོག་མའི་ཆར་ཡ་ཁོང་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ཉེ་ཆར་ཡ་ནི་ད་རྒྱ་ནག་གཞུང་གི་གོམ་སྟབས་འདྲ་བོ་ད་ཆེ་ཤོས་ཅིག་ག་རེ་སྤོས་འདུག་ལབ་ན་ད་ཅིག་ཁོ་རང་ཚོ་གི Tibet ཟེར་ཡ་གི་ད་རྒྱལ་སྤྱིའི་སྒང་ལ་བོད་ལབ་ནི་ཅིག་བོད་ཀྱི་ངོ་བོ་མཚོན་ཐུབ་པ་གི་མིང་ཚིག་ཅིག་ཡོད་པ་དེ་ད་ཕ་ཁོ་རང་ཚོ་གི་རྒྱ་སྐད་ཀྱི་ཤིས་ཙང་ཟེར་ཡ་དེ་བསྒྱུར་བྱས་འདི་ཁོ་རང་ཚོ་གཞུང་འབྲེལ་གྱི་ཐ་སྙད་དེ་བེད་སྤྱོད་ཤུགས་ཆེན་པོ་བཏང་ཡ་གི་འགོ་བཙུགས་འདུག་དེ་འདྲ་ཡིན་དུས་དེའི་སྒང་ནས་ད་སྐུ་ངོ་གི་ཅིག་རྒྱ་ནག་གི་སྲིད་དོན་གྱི་རྣམ་འགྱུར་འདྲ་བོ་ག་འདྲ་ཅིག་མཐོང་གི་ཡོད་ན་ལ།
ཨ་ཏི། སྤྱིར་བཏང་རྒྱ་ནག་གཞུང་ཁོ་ཚོ་གི་བྱེད་སྟངས་ཅིག་རེད། རྒྱ་ནག་གཞུང་ཁོ་ཚོ་དེ་དམག་ཤུགས་དང་ས་ཆ་ག་བ་བཙན་འཛུལ་བྱེད་ཐུབ་བ་ཡིན་ན་རོ། ནི་ས་ཆ་དེའི་མིང་དེ་ཚོ་བརྗེ་པོ་སློག། བརྗེ་པོ་སློག་ཡ་དེ་དེ་ནི་ཁོ་ཚོའི་འུང་ལོའི་རྒྱུ་མཚན་ཡང་ཡོད་པར་བྱས། བ་དང་དེ་མིང་དེ་བརྗེ་པོ་སློག་ཡ་དང་མཉམ་དུ། ཁོ་ཚོ་གི་ལོ་རྒྱུས། ཁོ་ཚོ་གི་རིག་གཞུང་ཁོ་ཚོ་གི་སྐབས་དེ་དུས་བསམ་ཚུལ་དང་དེ་ཚོ་ནང། ཡོང་ཐུབ་བ་མ་ཚད་གཙོ་ཆེ་ཤོས་ག་རེ་ཟེར་སྔོན་མ་ལ་མིང་ཡོད་དེ་བ། དེ་གི་དེ་མིང་དེ་གི་རྒྱབ་ལོགས་ལ་ཡོད་དེ་བ་གི། ཁོ་ཚོ་གི་ལོ་རྒྱུས་ཡིན་ནའི་འདྲ་རིག་གཞུང་ཡིན་ནའི་འདྲ་དེ་ལ་ཡོད་པ་གི། ད། ཅིག་དང་མིག་སེན་ནོག་དྲན་པ་ཟེར་དུས། དེ་ཚོ་ཚང་མ་མེད་པར་ཆགས་འགྲོ་གི་རོ། ང་ཚོ་དཔེ་བཞག་ཡིན་ན་ཅིག། དར་རྩེ་མདོ་ཟེར་ནི། ད་བོད་པས་ཚང་མས་ཤེས་ཀྱི་རོ་དང་འོན་ཀྱང་ནམ་རྒྱུན་ཤེས་ཡ་དེ་དར་རྩེ་མདོ་ཟེར་ག་བ་ཡིན་ཤེས་ཀྱི་མེད། རྒྱ་མིས་ཁང་ཏིང་ཟེར་ཡ་དེ། ནི་ད་ད་ཁང་ཏིང་ཁང་ཏིང་ཁང་ཏིང་ཁང་ཏིང་ཟེར་ནི་ག་རེ་རྒྱ་མིས་མིང་བཏགས་དེ་བ་རོ་ངོ་མ་རེད་ནི་བོད་པས་དར་རྩེ་མདོ་ཟེར་གྱི་རོ། དར་རྩེ་མདོ་ཟེར་དེ་ཡ་དེ་ཐོག་མ། རྒྱ་མིས་བོད་ལ་དབང་བསྒྱུར་མ་བྱས་གོང་རྒྱ་མིས་ཡ་དེ་ལ་ད་ཅན་ལུ་ཟེར་ནི་དར་རྩེ་མདོ་གི་དེ་སྒྲ་ཆགས་ནི་བ།

དེ་འདྲ་བྱ། དེ་བཞིན། སྔོན་མ་མི་གི་དྲན་པ་ནང་བསྡད་བསྡད་པ་ལོ་རྒྱུས་མི་གི་དྲན་པ་ནང་བསྡད་བསྡད་པ་རིག་གཞུང་མི་གི་དྲན་པ་ནང་བསྡད་བསྡད་པ་ས་གནས་ངོ་བོ་དང་ཁྱད་ཆོས་དང་དེ་ཚོ་ཚང་མ་བརླག་འགྲོ་མིང་དེ་གི་བརྒྱུད་ནས། མིང་གསར་བ་དེ་ཁང་ཏིང་ཟེར་ཡ་དེ་ག་རེ་མཚོན་ཟེར་ན་ཁམས་ས་ཆ་ག་འདྲ་ཅིག་འདུལ་བ་རེད། ཁམས་ས་ཆ་དབང་དུ་འདུལ་བ་ལོ་རྒྱུས་ག་རེ་རེད་མིང་དེ་ག་འདྲ་ཐོགས་པ་རེད་དེ་ག་འདྲ་གཟི་བརྗིད་རེད་ཟེར་ཡ་ཆུ་བ། དེ་ལྷན་དགོས་རེད། དེ་ལྷན་ན་དེ་ནི་རྒྱ་མི་གིས་བོད་ལ་དབང་སྒྱུར་བྱེད་ཡག་དང་འདུལ་བ་དང་དམར་གསོད་བཏང་ཡ་ལོ་རྒྱུས་དེ་རྒྱ་མི་གི་གཟི་བརྗིད་དང་ཁོ་ཚོ་ཀྱི་བྱས་རྗེས་དེ་ཀྱི་རྣམ་པ་དེ་ཐོན་ནས་དེ་རྣམ་པ་དེ་བརྗིད་པོ་ལྷད་དུ་ཡོད་ར་མ་གཏོགས་གཞན་པ་དེ་ཡོད་མ་རེད། ཨེ་གཞུང། ཁང་ཏིང་ཟེར་ནི་ད་ལྟ་བཤད་འདུག་དེ་ཀྲའོ་ཨར་ཧྥེང་གིས་བོད་པ་ལ་བསད་དེ་ཀྲའོ་ཨར་ཧྥེང་སྐོར་ལ་མི་ཚང་མ་ལམ་སང་ཤེས་ཀྱི་རེད། འོན་ཀྱང་དར་རྩེ་མདོ་སྔོན་མ་བོད་པའི་ལོ་རྒྱུས་ཐོག་ལ་མང་པོ་ཞིག་བྱུང་མྱོང་རེད།

བརྒྱུད་པ། ཅི་སྟེ་སྟོད་མངའ་རིས་སྐོར་གསུམ་དང་དེ་ནས་ཅི་སྟེ་སྨད་ཀྱི་ལྡེ། སྨད་ཀྱི་ལྡེ་གསུམ་ནང་གི་གུང་ཐང་གི་དེ་ནས་བརྒྱུད་པ་ཆད་ཡོང་བ་ཅིག། མདོ་སྨད་ཕེབས་ནས་མདོ་སྨད་ནི་དེ་ཙོང་ཁ། དེ་རྒྱལ་པོ་བཙུགས་བ་རེད་རྒྱ་ཡིག་ནང་ལ་ཇོ་སི་ཟེར་བ་ཅིག་ཡོད་རེད། དེ་རྒྱལ་ས་དེ་ད་ལྟ་གི་ཟི་ལིང་དེ་ཚོ་རེད། མ་ཚད་དེ་ས་ཆ་སྔོན་མ་ནས་བོད་པའི་ས་ཆ་རེད། ལོ་མང་པོ་ཡོད་རེད་འོན་ཀྱང་ད་ལྟ་ཞི་ཉིང་དང་ཟི་ལིང་མཁར་ཟེར་བ་དང་ཟི་ལིང་མཁར་དེ་ཐ་སྙད་དུ་རྒྱའི་རྒྱན་དུ་བྱུང་བ་རེད་ད་སྔོན་མ་གི་ལོ་རྒྱུས་དང་དེ་ཚོ་ཚང་མ་དེ་ཡང་བརླག་འགྲོ་རེད་ཞི་ཉིང་ཟེར་བ་ག་རེ་རེད་རྒྱ་མི་གི་དེ་ས་ཆ་དེ་བཟུང་ཚར་དུས་ནུབ་ཕྱོགས་ལ་བདེ་འཇགས་ཡོང་པ་ཟེར་ཁོ་རང་གི་བོད་གི་ས་ཆ་ས་ཆ་གི་བཟུང་ཚར་དུས་ནུབ་ཕྱོགས་ཟེར་ནི་བོད་ས་ཆ་ལ་བརྩི་དུ་རེད་ནུབ་ཀྱི་ས་ཆ་ལ་བདེ་འཇགས་ཡོང་པ་ཟེར་དེ་བཞིན་ཁམས་དབང་དུ་བསྡུ་བ་ནུབ་ལ་བདེ་འཇགས་ཡོང་བ་ཚང་མ་ཡོང་བ་རྒྱ་མི་གི་དེ་ཁོ་ལོ་རྒྱུས་ཐོག་ལ་ཅི་ཡོད་དེ་བ་དེ་གི་ཐོག་ནས་སོ་སོའི་གཟི་བརྗིད་སོ་སོའི་སྤོབས་པ་དང་དེ་ཚོ་མཚོན་ཡག་ཐ་སྙད་བེད་སྤྱོད་བཏང་བཞག་དེ་ཡོད་རེད། དེ་གི་ཐོག་ནས་ཁོ་ཚོའི་ལོ་རྒྱུས་མཚོན་བསྡད་རེད་བོད་པའི་དེ་རྒྱབ་ལོགས་ལ་ཡོད་པ་ལོ་རྒྱུས་དེ་བསུབ་འགྲོ་གི་ཡོད་རེད། འོན་ཀྱང་དེ་ཚོ་ནང་ལོ་རྒྱུས་ནང་ལ་ཡོད་བསྡད་པ་ཡིན་ཙང་ཁྱོད་ཀྱིས་དབྱེ་ཞིབ་བྱས་པ་ཡིན་ན་རག་རེད། ད་ས་ཆ་འགའ་ཤས་ཅིག་དེ་ནས་ཁྱོན་ནས་རག་ཡ་མེད་པ་ལྟ་བུ་བཟོ་འགྲོ་དཔེ་བཞག་ན་ང་ཚོ་ཟི་ལིང་ནས་ལྷ་སར་ཡོང་བ་ཡིན་ན་རང་འགག་ལ་ཆེ་འགག་ཝུའུ་ཏའོ་ལེང་ཟེར་འདྲ་དེ་ནས་ག་རེ་འོང་སྟེ།

སྲིད་པ་སྐུ་བླ་ཟེར་བ་དེ་ཟེར་བ་དེ་ལ་སི་ཀུའུ་ཉང་ཟེར་ནས། རྒྱ་མིའི་མིང་གིས་བཏགས་དེ་དེ་ལའང་ས་གནས་ཡུལ་མིའི་སྒྲུང་བཤད་བ་ལ་ཟེར་ནས་དེ་ནས་བུ་མོ་བཞི་ཡོད་ལ་རེད་ཟེར་ནས་སི་ཀུའུ་ཉང་ཟེར་ནས་མིང་འདྲ་མི་འདྲ་བཟོས་ནས། སྒྲུང་འདྲ་འདྲ་མ་ཐུག་བཟོས་ནས་ང་ཚོའི་ཕྲུ་གུ་ཚོ་གིས་དེ། རྒྱ་མིས་བཤད་དེ་བ་སྒྲུང་རྫུན་མ་དེ་ཚང་མས་མཐོང་བསྡད་ཡོད་རེད། ལོ་རྒྱུས་ཐོག་ལ་ཡོད་དེ་བ་དེ་ཡོད་མ་རེད་དེ་བཞིན་མིང་དེ་བརྗེ་བོ་ལོག་ཡ་དེ་མིང་རྐྱང་གཅིག་བརྗེ་བོ་མ་རེད། མིང་དེ་དང་མཉམ་དུ་འཇགས་བསྡད་བ། རིག་གཞུང་དཔེར་ན་ང་བ་རི་ཟླ་བ་ཚེ་རིང་ངའི་ཏིན་ཏོར་མ་ཡིན་ག་རེད། ང་གཟའ་ཟླ་བ་ལ་སྐྱེས་བ་རེད་ངའི་རུས་དེ་བ་རི་རེད། ཨོ་ད་དེ་ཚོ་མང་པོ་ཞིག་ཡོད་ཨ། དེ་ཚོ་ཚང་མ་བསུབ་འགྲོ་གི་རེད། དེ་ཚོ་ཚང་མ་བསུབས་ནས་གསར་བ་ཅིག་ལྷན་དགོས་རེད། གསར་བ་དེ་དངོས་གནས་བྱས་ན་ས་གནས་དེ་ལོ་རྒྱུས་དང་འབྲེལ་བ་ཡོད་མ་རེད་ད་གསར་བ་ཅིག་རེད་དེ་བཞིན་རྦད་དེ་བརྗེ་བོ་ལོག་འགྲོ་ཡ། དེ་བཞིན་ས་གནས་འགྱུར་བ་བཏང་ཡ་འདི་འདྲ་མང་པོ་ཅིག་བྱུང་བསྡད་པ་རེད་དེ་ཚོ་ནང་ལ

ཨ་ལས་ལུང་པ་དེ་གནའ་སྔ་མོ་ནས་ཀྱི་རྒྱ་མིའི་ས་ཆ་ཡིན་ས་རེད་བ། རྒྱ་མི་གནའ་སྔ་མོ་སྔ་མོ་གྲོང་སྡེ་དེར་འདུག་བ་ཟེར་ཡག་འདྲ་ཆིའོ། ཐང་སོན་ཡོད་ཨ་ལས་ང་ཚོ་དེ། དགའ་བ་ལུང་པ་ནས་ཕར་འགྲོ་ཡོད་ས་རེད་བ་ཟེར་ཡག་འདྲ་ཆི། ཨ་ལས་དེ་ཝང་མུ་ཉང་ཉང་ཟེར་ནས་རྒྱ་མི་གི། སྔོན་མ་གི་ལྷ་མོ་ཅེས་ངོས་འཛིན་བྱེད་དེ། བོད་ས་ཆ་སྔ་མོ་ནས་ཡོད་ལེན་ས་རེད་བ་སང་སང་ཆི་བ། དོན་དངོས་པོ་ཐོག་ལ་རྒྱ་ནག་དེ་སྤྱི་ལོ་སྔོན་གྱི་ཕལ་ཆེར། བདུན་ཅུ་དོན་གཉིས་ཙམ་གྱི་རེད། དེ་དུས། ཐེངས་དང་པོ་རྒྱ་མིས།

དེ་བཞིན་ཁོ་གཅིག་ཤུགས་གཅིག་ནས་མིང་བསྒྱུར་ཐུབ་ཡ་བསྒྱུར་མ་ཐུབ་ན་མིང་དེ་རྐུ་ཡ་འཕྲོག་ཡ་ལེན་ཡ་ཨ་ནེ་ད་དེ་འདྲི་གི་མང་པོ་བྱས་བསྡད་ཡོད་རེད།
དེ་འདྲི་གི་ཡང་མིང་དང་ལོ་རྒྱུས་སྒྲུང་རྫུན་མ་བཟོ་ཡ་དང་ཨ་ནེ་གཅིག་མིང་དེ་ཚོ་འགྱུར་བ་བཏང་ཡ་དེ་འདྲི་གི་ཆེད་དུ་ཁོ་རང་ཚོ་རྒྱ་ནག་གཞུང་གི་ཡང་གཅིག་ཆེད་མངགས་སྡེ་ཚན་འདྲ་བོ་བཙུགས་གཅིག་ནི་ད་ཅིག་དེ་འདྲི་གི་ཡང་གཅིག་ལྐོག་གཡོ་ངན་ཇུས་ལབ་ན་ད་རྦད་དེ་ཇུས་ངན་མང་པོ་ཞིག་བཤམ་གི་ཡོད་རེད་བ་དེ་ལ་ཁོ་རང་ཚོ་གི་ཡང་གཅིག་ཆེད་དུ་ཅིག་གྲ་སྒྲིག་འདྲ་བོ་དང་ཆེད་དུ་གཉེར་འདི་ཡང་ཅིག་འབད་དུ། དེ་བྱེད་གི་ཡོད་ན་ཞིབ་འཇུག་འདྲ་བོ་འདི་དེ་འདྲའི། དེ་ཁོ་ཆེད་དུ་ལས་ཁུངས་གསལ་པོ་ཡོད་མ་རེད་ག་རེ་ཟེར་དེ་ཆེད་དུ་དགོས་གི་མ་རེད། མི་སེར་སྤེལ་ཡུལ་དང་སོ་སོ་མི་རིགས་ཅིག་མི་རིགས་གཞན་པ་ལ་དབང་བསྒྱུར་བྱེད་ཡ་རོགས། སོ་སོ་མི་རིགས་སྐད་ཕར་རྒྱག་ནས་བ་ཕ་རོལ་ཁུར་འགྲོ་ཡ་དེ། མི་རིགས་ཚང་མ་གི་རང་བཞིན་འདྲ་ཅིག་རེད་འདུག་འདུག། དེ་བཞིན། བཙན་འཛུལ་བྱེད་མཁན་གྱིས་སོ་སོའི་མིང་དེ་ཕ་རོལ་པོ་འགེལ་ཡག་ཐབས་ཤེས་བྱེད་ཀྱི་རེད། ཕ་རོལ་པོ་བཙན་འཛུལ་མྱངས་དེ་གི་དུས་སུ་དབང་ཆ་ཆེད་དུ་སོ་སོའི་ངོ་བོ་དང་སྲུང་སྐྱོབ་བྱེད་ཡག་ཆེད་དུ་སོ་སོའི་མིང་དེ་ཉར་ཡག་ཐབས་ཤེས་བྱེད་དགོས་རེད་མ་གཏོགས་ཡོད་རང་སོ་སོ་གི་ཉར་ཡག་ཐབས་ཤེས་མ་བྱེད་བ་ཆེད་ཕ་རོལ་ང་ཚོ་བཙན་འགེལ་བྱེད་སོང་ཡུལ་བཤད་དེ་ནི་བཤད་ས་སུ་ཡོད་མ་རེད་དེ། འཛམ་བུ་གླིང་ཚང་མ་འགྲོ་སྟངས་དང་ང་ཚོ་བོད་པའི་ཀྱི་དེ་སྔོན་མ་བཙན་པོ་སྐབས་ས་ཆ་མང་པོ་བཟུང་ཡོད་རེད་ས་ཆ་མང་པོ་བཟུང་དེ་ཡང་ཚང་མ་ང་ཚོ་བོད་པའི་བོད་པའི་མིང་བཏགས་ནས་ཡོད་ཕལ་ཕ་རོལ་དེ་མི་རིགས་བོད་བོད་རིགས་ས་ཆ་མེད་ན་སོ་སོ་མིང་བཏགས་ཡོད་ག་རེ་ཟེར། སོ་སོ་གི་ལོ་རྒྱུས་སོ་སོ་གི་རིག་གཞུང་སོ་སོ་གི་ལོ་རྒྱུས་དང་དེ་ཚོ་འབྲེལ་བ་ཡོད་པ་བྱས་བ། དེ་ས་ཆ་དེ་ལ་བཏགས་ཡོད་གར་དཔེར་ན་ཅིག་མདོ་སྨད་ས་ཆ་ལ་རྒྱ་ཁྲག་ཐང་རྒྱ་རོ་ཐང་ཟེར་ཡ་བྱས་བ་དེ་ག་རེ་མཚོན་གི་རེད། དེ་དུས་བོད་པས་རྒྱ་མི་མང་པོ་བསད་བསྡད་བ་དེ་ལོ་རྒྱུས་དེ་ཉར་ཡ། དེ་མིང་ཐོག་ནས་ལོ་རྒྱུས་དེ་ཉར་བསྡད་གི་རེད། དེ་བཞིན་དེ་ལོ་རྒྱུས་དེ་བོད་པའི་དངོས་བྱུང་གལ་ཆེན་པོ་ཞིག་ཡོད་ཀྱི་རེད་དེ་བཞིན་ང་ཚོ་མིང་བཏགས་གི་རེད་མིང་དེ་བེད་སྤྱོད་བཏང་ནས་དེ་ལོ་རྒྱུས་དེ་ཉར་ཐུབ་ཡོད་རེད། ཨ་རྒྱ་མིའི་སྟེང་འམ་དེ་ངོ་ཚ་འདྲ་སྦྱོར་བ་དེ་ཡང་ཁོ་ཡིན་གཅིག་མིན་གཅིག་མིང་དེ་འགྱུར་བ་འགྲོ་གི་རེད་རྒྱ་མིའི་དབང་བསྒྱུར་བྱེད་ན་དེ་མི་རིགས་ཚང་མའི་ཕར་ཚུར་བྱེད་གི་རེད་དེ་བཤད་མ་དེ་ཀྱང་རྒྱ་མིས་དཔེར་ན་ས་གནས་གི་ས་ཁུལ་གི་མིང་གིས་ཁོ་ལ་སྟངས་འཛིན་བྱེད་ཡག་དེ་ལས་ཁུངས་ཀ་ཀ་ཁྲ་སི་ཁྲ་སི་ཁྲ་སི་བཙུག་གི་རེད་ཧོན་ཁྲ་སི་ཁྲ་སི་བཙུག་དེ་ཁོ་ཚོ་ག་དུས་ན་དེ་བྱེད་གི་རེད་ད་མིང་དེ་ཞེའུ་ཆབ་ཆེ་བ་ཡིན་ཐབས་ཤེས་མི་འདུག་ན་ཁོ་ཚོ་གི་ད་བོད་པའི་མིང་དེ་མི་ཐུག་དེ་བེད་སྤྱོད་གཏང་གི་རོགས་གལ་སྲིད་མིང་གསར་བ་དཔེར་ན་ཤིང་ཧའི་ཏའོ་དེ་འདྲ་བཙུག་གི་ཐུབ་ཐུབ་ན་གང་ཐུབ་ཐུབ་གི་རྒྱ་མི་མིང་བཏགས་ཡ། ད་བཏགས་མ་ཐུབ་ས་གནས་རྙོག་དྲ་མང་པོ་ཡོད་བོད་པ་ཚོ་དེ་ཚོ་སེམས་བཀུག་དགོས་འདི་བོད་སྐད་མིང་ཐོག་ནས། དཔེར་ན་མགོ་ལོག་ཆིག་སྒྲིལ་ཟེར་ན་དེ་ནི་མིང་བཏགས། གང་ལྟར་ཁོ། མིང་རྒྱ་མིའི་མིང་བཏགས་ཡིན་ན་བོད་པ་མིང་བཏགས་འདི་རྒྱ་མི་མིང་བཏགས་ན་རྦད་དེ་རྒྱ་མིའི་རིག་གཞུང་དེ་གང་སླད་དུ་རེད། བོད་པའི་མིང་བཏགས་ཡིན་ན་བོད་པའི་མིང་རེད་འོན་ཀྱང་མིང་དེ་རྒྱབ་ལོགས་རིག་གཞུང་དང་ལོ་རྒྱུས་དང་དེ་ཚོ་བརླག་འགྲོ་གི་ཡོད་རེད། དེ་ཚོ་ཚང་མ་དེ་རྒྱ་མིའི་དམིགས་ཡུལ་འདྲ་ཞིག་འགྲུབ་འགྲོ་ཡོད་རེད་དེ་བཞིན་དེ་ཚོ་ཚང་མ།

སྐབས་སྐབས་ཆབ་སྲིད་དང་ལངས་ཕྱོགས་དང་དབང་ཤེད་ཐོག་ནས་འགྱུར་བ་བཏང་སང་རུང་འགྱུར་བ་བཏང་དཀའ་ངལ་ཞེ་པོ་ཅིག་མང་པོ་འཕྲད་བསྡད་པ་ནང་བཞིན་གི་དེ་རྒྱ་མིས་དེ་བོད་ནང་ལ་བྱེད་བསྡད་པ་དུ་སུ་བ་མང་པོ་ཅིག་དོན་འཁྲི་ཁང་དུ་ཆགས་དེ་རུ་དཔེར་བཞག་ན་ཅིག་ཁྱོད་ཕ་ཡུལ་ག་ནས་ཡིན་མདོ་སྨད་དཔེར་ན་དེ་ཅེ་དེ་ག་རང་བླ་བྲང་བཀྲ་ཤིས་འཁྱིལ་ཡིན་མིན་ན་ཅེ་དེ་ག་རང་ཅོ་ནེ་དང་དུ་སུ་ཡིན་པ་ཡིན་ན་ང་ཅོ་ནེ་ནས་ཡིན་ཟེར་གི་མ་རེད་ང་བླ་བྲང་ནས་ཡིན་ཟེར་གི་མིན་ང་ཀན་ནན་ནས་ཡིན་ཟེར་གི་མདོ་ཀན་ལྷོ་ནས་ཡིན་ཟེར་ན་ཀན་ལྷོ་ཀན་ལྷོ་རྒྱ་མིའི་མིང་གི་བ།

ཏུན་ཧོང་སྐབས་སུ་དང་ཏུན་ཧོང་དེའི་དུས་ཚོད་མཉམ་པ། ཤིན་ཅང་ས་ཆ་ཚང་མ་ལ། བོད་པས་སོ་སོ་ས་ཆ་གང་ནས་སླེབས་ཡང་དེ་མིང་དེ་དེ་བཏགས་བསྡད་འདུག། དེ་བཞིན་དུ། རྒྱ་མིས་བོད་ས་ཆ་སླེབས་ཙང་ནི་ཁོ་དབང་སྒྱུར་བྱས་དུས་ཁོ་མིང་དེ་བཏགས་གི་རེད་དཔེར་ན། ཨ་རི་དང་དེ་ཚོ་ལ་ཏི་ཉིའུ་ཡོག་གི་ཉིའུ་ཇར་སི་ཉིའུ་ཉིའུ་ཉིའུ་མང་པོ་བཏགས་འདུག།

ཤིས་ཙང་ཟེར་ཡའི་ཚིག་དེ་བེད་སྤྱོད་བཏང་བ་ཡིན་ན་ང་རང་ཚོ་གི་ཅིག་བོད་ཀྱི་ངོ་བོ་མཚོན་ཡ་དང་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྒང་ནས་གནས་གཅིག་དོ་སྣང་ཡོང་ཡ་དེ་འདྲའི་སྒང་ནས་གནོད་ཚབས་འདྲ་བོ་གནོད་འཚེ་འདྲ་བོ་གང་འདྲ་ཅིག་བྱེད་གི་ཡོད་ན་ཁོ་ཚོ་དེ་ཕབ་སྒྱུར་བྱས། གནོད་འཚེ་ངས་བལྟས་ཞེ་དྲགས་མཐོང་གི་མི་འདུག་ག་རེ་ན་སོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོ་ནས་ཡོད་ར། ཀྲུང་གོ་བོད་ལྗོངས་ཞིབ་འཇུག་དང་ཀྲུང་གོ་བོད་ཀྱི་རིག་གཞུང་ཟེར་ཡ་ཆེ་བ་བོད་ཀྱི་རིག་གཞུང་དེ་ནས་ཀྲུང་གོ་བོད་རིག་པ།

ཐ་སྙད་དེ་བཙན་དབང་བཏང་ནས་ཁོ་ལོ་རྒྱུས་ལ་མ་བསྟུན་པར་བྱས་ལོ་རྒྱུས་ལ་མ་འདྲ་བར་བྱས་ཏེ་ཐ་སྙད་གསར་བ་ཞིག་བཟོས་བ་རེད་དེ་བཞིན་ངས་གོང་ནས་ཞུས་བསྡད་པ་ནང་བཞིན་ཐ་སྙད་དེ་རྒྱབ་ལོགས་ལོ་རྒྱུས་རྒྱབ་ལྗོངས་ཡོད་རེད་ཟེར་ཏེ་ཐ་སྙད་དེ་འགྱུར་བ་བཏང་མ་སོང་ན་ཐ་སྙད་གི་ནང་དོན་གོ་དོན་དེ་འགྱུར་བ་བཏང་ཡ། ཨ་མདོ་ཟེར་ཏེ་ཨོ་ཨ་མདོ་ཟེར་ཡ་དེ་དངོས་གནས་ཟེར་ན་དེ་ཨ་ཆེན་གངས་རྒྱབ་གཅིག་པོ་རེད་མ་དེ་མིན་ས་ཆ་ཨ་མདོ་མ་རེད་ཟེར་ད་གིན་ཨ་མདོ་དེ་ཨ་ཆེན་གངས་རྒྱབ་དེ་གཡས་གཡོན་དེ་ས་ཆ་སྟོང་པ་དེ་གོ་གི་རེད་དེ་ས་ཆ་མི་ཁྲི་ལྔ་དྲུག་ཡོད་རེད་ཟེར་ངས་དེ་འགྲེལ་བཤད་བྱས་དེ་ནས་ཨུ་ཚུགས་བྱས་བསྡད་པ་ཡིན་ན།

བོད་ཟེར་ཡ་དཔེར་ན་བོད་དེ་ཡང་བོད་དེ་ཡང་རྒྱ་མིས་བཤད་པ་ཡིན་ན་བོད་རང་སྐྱོང་ལྗོངས་གཅིག་པོ་གོ་གི་རེད་མ་གཏོགས། ང་ཚོ་དེ་ག་རེ་ཤང་དེ་མཚོ་སྔོན་དང་ཀན་སུའུ་དང་ཡུན་ནན་ས་ཆ་ཡོད་པ་དེ་བོད་ཟེར་གི་མ་རེད་བ། ཁོ་ཚོ་མིང་གཞན་པ་ཡོད་རེད་མཚོ་སྔོན། ཟི་ཁྲོན་ཡུན་ནན་ཀན་སུའུ་ཟེར་ནས་མིང་གཞན་པ་ཡོད་རེད་མ་གཏོགས་དེ་བོད་ཟེར་གི་མ་རེད་བ། དེ་ཁོ་འགྱུར་བ་བཏང་ཡ་དེ་ཁོ་ཨུ་ཚུགས་ཀྱང་བཏང་བསྡད་གི་རེད་ཁོ་རང་འདོད་པ་ནང་བཞིན། འོ་ཅི་ཁོ་འདོད་པ་འགྲོ་མ་འགྲོ་དེ་བེད་ཕེག་སོང་ནས་བོད་ཟེར་ཡ་དེ་སོ་སོ་ང་བོད་ཡིན་ཟེར་དུས་ས་ཆ་ཆོལ་ཁ་གསུམ་ཚང་མ་གི་ང་བོད་ཡིན་ཟེར་ནས་བྱེད་བསྡད་པ་ཡིན་ན

ཕལ་ཆེར་ཡིན་ས་མ་རེད་ཟེར་ཡག་བྱོ། དེ་འདྲ་འདྲ་བོ་དོགས་པ་འདྲ་ཅིག་སློང་ཐུབ་པ་ཡིན་ན། དེ་བོད་པ་ཚོ་བེད་སྤྱོད་བཏང་ཡག་ལ་དེ་ཚོ་འཐེན་སང་བྱེད་དགོས་པ་བཟོ་ཐུབ་པ་ཡིན་ན་ཡོ་རོ། ཁོ་དམིགས་ཡུལ་དེ་འགྲུབ་བསྡད་ཡོད་རེད་དེ་བྱོ། དེ་སྐོར་ལ་བོད་མིའི་དངོས་ཤུགས་ཡིན་ན་འདྲ། དེ་ནས་དེ་ཚོ་བྱེད་ཁོ་ཚོ་ཡིན་གྱི་ཁོ་ཚོ་གི་རིག་གཞུང་དང་དེ་ཚོ་བདག་པོ་རྒྱག་གི་ཡག། རེད་ཐ་སྙད་དེ་ཁོ་ཚོ་གི་ཐ་སྙད་རེད། དེ་སྒང་ལ་ཁོ་ཚོ་གི་དེ་འགྲེལ་བཤད་དང་སྲུང་སྐྱོབ་ཏན་ཏན་བྱེད་མདོག་ཁ་པོ་རེད། བོད་མིའི་དངོས་ཤུགས་དེ་ཐོག་ལ། ཆ་འགྲིག་མྱང་འདས་ཟེར་ནི་མི་འདུག

ལགས་སོ། ནས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་སྐུ་ངོ་ཟླ་བ་ཚེ་རིང་ལགས་དེ་རིང་ང་མཉམ་དུ་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡོད། ལགས་སོ་ཐུགས་རྗེ་གནང། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ།